དེ་ནས་རིམ་པས། བྲམ་ཟེ་ཆེན་པོ་ས་ར་ཧ། ས་ར་ཧ་ཟེར་ཏེ། གྲུབ་ཐོབ་བརྒྱད་ཅུ་གི་ནང་གི་ད་བགྲེས་ཤོས་དེ་རེད། ས་ར་ཧ། དེ་ནི་མགོན་པོ་ཀླུ་སྒྲུབ་ཀྱི་རྩ་བའི་བླ་མ། ཨ་ནི་ས་ར་ཧ་ལ་གནང། ས་ར་ཧ་གིས་མགོན་པོ་ཀླུ་སྒྲུབ་ལ་གསུངས། མགོན་པོ་ཀླུ་སྒྲུབ་དེ་ནི་སྐུ་ཚེ་བདེ་ལགས་དེ་ནི་བྱང་ཆུབ་ཀྱི་སྐུ་དབང་དང།

ད་དེ་འདྲའི་མང་པོ་བྱས་ཨ་ནི། སོགས་མེད་ལ་འདུག་བྱས་ནས། ཨ་ནི་ལ་ཆུ་འཕྲང་གསུམ་བརྒལ་ནས། ཨ་ནི་སྐུ་ལས་ཞེ་དྲག་བསྐྱོན་བྱས་ཏེ་ཨ་ནི་རྒྱ་གར་ལ་ཕེབས། ཨ་ནི་ཐོག་མར་བལ་ཡུལ་ལ་ཞིང་བྲལ། དེ་ནི་ཚ་བ་དང་གོམས་འདྲིས་ཀྱི་ཟླ་བ་ཁ་ཤས་བཞུགས། དེ་ནས་གཞི་ནས། ཨ་དེ་ནི་རྒྱ་གར་གྱི་ཨ་ནི་འཕྲལ་སྐད་ཟེར་བ་དང། རྒྱུན་གཏན་གྱི་འཚོ་བའི་ཐོག་ལ་བེད་སྤྱོད་གཏོང་ཡ་གི་སྐད་དེ་ཚོ་བསླབས། ཨ་དེ་ག་དུས་སུ་ཤེས་ཙ་ན་གཞི་ནས་རྒྱ་གར་ལ་ཕེབས།

ཞེས་དང། རླབས་ཆེན་དགེ་ཚོགས་དུ་མས་བསྐུལ་བ་ཡིས་དཀའ་བ་དུ་མས། འཕགས་པའི་ཡུལ་བགྲོད་ནས། དེ་ནས་མར་པ་ལོ་ཙཱ་གིས་འདི་འདྲ་ཞེས་གསུངས་པ་རེད། ལ་མཐོན་པོ་ཞིག་ལ་བུད་དུས་མེད། འཕྲང་རིང་པོ་ཞིག་ལ་ཆད་དུས་མེད། ཤིང་སྡོང་པོ་མི་རོ་རེངས་པ་འདྲ། ལམ་དེ་ཀུན་གྱི་ཚ་གྲང་ཤེས་ཙམ་ན། དུས་ད་ལྟར་དྲན་ཡང་གློ་སྙིང་འདར།

ད་ནི། ཆ་ཚང་བ་དེ་གནང་ཐུབ་པ་དེས། དེ་ནི་དགུང་ལོ་ལྔ་བཅུ་ང་བརྒྱད་མ་མ་ཕེབས་བར་དུ་གསང་སྔགས་ཀྱི་གཞུང་ལ་ཡ་ཨ་ནི་དཔྱད་པ་དེ་མཐར་ཕྱིན་པ་མ་བྱུང་བ་ཡིན་པ་རེད་གསུངས། དེའི་གཙོ་བོ་གང་ལ་ཐུག་པ་རེད་ཟེར་ན། ཨ་ནི་ད་ཅི་ཞུས་པ་ནང་བཞིན་ཨ་དེ་གང་ལ་ཐུག་ཨ་ནི་སེམས་ཕྲ་མོ། ཨ་དེ་གནས་ལུགས་སྟོང་པ་ཉིད་རྟོགས་ཡ་རྟོགས་པ། དེའི་གནད་གནད་འགག་དེ་མ་ཟིན་པ་དེ་ནི་ཞུས་པ་ཡིན་གསུངས། ད་དེའི།

ཨ་ཏི་སྡེ་པའི་རླུང་དབུ་མ་འདི་རླུང་ཐམས་ཅད་དེ་ནས་སྙིང་གའི་ཨ་ཏི་རྩ་དབུ་མའི་ནང་ལ་མར་ཞུགས་གནས་ཐིམ་གསུམ་བྱས་ནས་ཨ་ཏི་ཨ་ཏི་རགས་པ་ཉི་ཤུ་རྩ་ལྔ་ཡོངས་རྫོགས་ཐིམ། རགས་པ་ཉི་ཤུ་རྩ་ལྔ་ཡོངས་རྫོགས་ཐིམ་ནས་ཨ་ནི་སེམས་ཕྲ་མོ་དེ་ཨ་ཏི་ཐུ་ཨ་ཏི་དང་པོ་དེ་སེམས་ཕྲ་མོ། སེམས་ཕྲ་མོ་དེ་སེམས་ཁོ་ན་ཨ་ནི་བདེ་བ་ཆེན་པོའི་ངོ་བོ་ཡིན་པ་གཅིག་དང་ཁོས་སྟོང་ཉིད་རྟོགས་པ་གཅིག།

རྩ་དེ་རྩ་དབུ་མ་དེ་རྐྱང་མ་དེ་རོ་མ་དེ་གསུམ་གྱི་ནང་ལ། ཨ་ནི་འདོད་ཆགས་བསྐྱེད་ཡར་གྱི་རྩ། ཞེ་སྡང་བསྐྱེད་ཡར་གྱི་རྩ། གཏི་མུག་བསྐྱེད་ཡར་གྱི་རྩ་གསུམ་ཡོད་པ། རྩ་གསུམ་པོ་དེའི་ནང་ལ་དེ་ནི་རླུང་འགྲོ་གི་ཡོད་པ། རླུང་དེ་འགྲོ་བའི་སྒང་ལ་ཨ་ནི། དེ། ཨ་ནི་ཁྲག་འགྲོ་ས་ཀྱི་ཁྲག་རྩའི་ནང་ལ་རླུང་དེ་ཤུགས་ཆེན་པོ་ཕྱིན་ན་ཨ་ནི་ཁོང་ཁྲོ་ལངས་ཀྱི་ཡོད་རེད། ཨ་ནི་དེ། ཨ་ནི་ཁུ་བ་འགྲོ་ས་ཀྱི་ཨ་ནི་རྩ་དེའི་ནང་ལ་དེ་ནི་རླུང་ཤུགས་ཆེན་པོ་འགྲོ་དུས་ད་ནི་འདོད་ཆགས་བྱེད་ཀྱི་ཡོད་རེད། དེ་མ་ཡིན་པའི་སྒང་ལ་གཏི་མུག་ཞེ་དྲག་གཉིད་ཁུག་ཡོད་རེད།